sbs.com.au/tibetan། SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། ཨོ་སྟྲེ་ལི་ཡའི་མི་སུམ་ཆ་གཅིག་ཙམ་རྒྱལ་ཁབ་གཞན་དུ་སྐྱེས་པ་དང་དེ་དག་ལས་མང་ཆེ་ཤོས་ཤིག་དབྱིན་སྐད་མི་རྒྱག་སའི་རྒྱལ་ཁབ་ཏུ་སྐྱེས་པ་ཡིན། འོན་ཀྱང།

ངས་ཉི་ཧོང་གི་སྐད་ཐོག་ནས་ཕྲུ་གུ་ཚོར་སྒྲུང་དེབ་ཀློག་པ་དང་སྐད་ཆ་ཤོད་ཀྱི་ཡོད། ལས་གཞི་དེའི་བརྒྱུད་ཕྲུ་གུ་ཚོར་ཕན་པ་ཁོ་ན་མིན་པར་ང་རང་སྒེར་ལའང་བདེ་སྐྱིད་ཐོབ་ཀྱི་འདུག་དེ་མ་ཟད། ང་རང་ལ་ཕྲུ་གུ་ཚོ་ལས་ཤེས་བྱ་ཡོན་ཏན་འདྲ་མིན་བླངས་རྒྱུ་འདུག་ཨོས་ཏྲེ་ལི་ཡའི་ཁྱིམ་ཚང་ཁག་ནང་ཁྱོན་བསྡོམས་སྐད་རིགས་མི་འདྲ་བ་སུམ་བརྒྱ་ཙམ་བེད་སྤྱོད་བྱེད་བཞིན་ཡོད། འོན་ཀྱང། ཕྱི་ལོ་ཉིས་སྟོང་བཅུ་གཅིག་ནས་བཟུང་ཁྱིམ་ཚང་དེ་དག་ནང་དབྱིན་སྐད་ཁོ་ན་བེད་སྤྱོད་བྱེད་མཁན་མི་འབུམ་གཅིག་ཙམ་མང་དུ་ཕྱིན་ཡོད། ཨོས་ཏྲེ་ལི་ཡའི་སློབ་གྲྭ་ཁག་ནང་སློབ་གཉེར་བྱེད་བཞིན་པའི་སྐད་རིགས་གྲགས་ཆེ་ཤོས་ནི་ཉི་ཧོང་གི་སྐད་ཡིན། དེ་རྗེས། ཨི་ཊ་ལིའི་སྐད་དང། ཨིན་རྡོ་ནེ་ཤི་ཡའི་སྐད། ཧྥ་རན་སིའི་སྐད། འཇར་མན་ནིའི་སྐད། རྒྱ་སྐད་བཅས་ཡིན་འདུག་ཀ་ཝ་ས་ཀི་ལགས་ཀྱི་ཉམས་མྱོང་བརྒྱུད་སྐད་གཉིས་སྨྲ་བའི་ཕྲུ་གུ་རྣམས་སློབ་གྲྭར་ཞུགས་རྗེས་རང་ཉིད་ཀྱི་ཕ་སྐད་ཐོག་ནས་སྐད་ཆ་ཤོད་རྒྱུ་ཉུང་དུ་འགྲོ་བཞིན་ཡོད་པ་ཤེས་རྟོགས་བྱུང་སོང་ཞེས་ཁོང་མོས་གསུངས་དོན།
and it also depends on the interest of children ཕྲུ་གུ་སོ་སོར་ཆུང་དུས་དབྱིངས་འདྲ་མིན་ཞུགས་རྒྱུ་ཡོད་པར་བརྟེན།
གལ་སྲིད་ཁོ་ཚོ་རྩེད་རིགས་ལ་དབྱིངས་ཞུགས་ན་རང་ཉིད་ཀྱི་ཉི་ཧོང་གི་གྲོགས་པོ་གྲོགས་མོ་དང་མཉམ་གཤིབ་བྱེད་པར་དུས་ཚོད་མེད། དེ་འདྲ་སོང་ཙང་ཁོ་ཚོར་ཉི་ཧོང་གི་སྐད་རྒྱག་རྒྱུའི་གོ་སྐབས་མེད་པས་མཐར་ཉི་ཧོང་གི་སྐད་ཡིག་བརླག་འགྲོ་ཡི་རེད། དེ་བས་ཁོ་ཚོའི་ཁྱིམ་ནང་ཉི་ཧོང་གི་སྐད་རྒྱག་མཁན་གྱི་ནང་མི་སུ་གཅིག་མེད་པ་ཡིན་ན། ཕྲུ་གུ་དེ་དག་རྣམས་ལ་སྐད་དེ་སྦྱོང་བརྡར་བྱེད་ཀྱི་མེད་པས་དེ་སེམས་ལ་འཇུག་པ་དཀའ་མོ་ཡོད། ལོ་ན་བདུན་ཅུ་དོན་གཉིས་ལ་སོན་པའི་རྒན་མོ་ཝན་ཅའོ་ཀྲུའུ་ལགས་ནི་ལོ་བཅུའི་གོང་ལ་རྒྱ་ནག་ནས་མེལ་སྦོན་དུ་གཞིས་སྤོ་བ་དང། ཁོང་རྒྱ་ནག་ལ་ཡོད་དུས་སློབ་གྲྭའི་སློབ་སྤྱི་ཞིག་ཡིན་འདུག། ཁོང་མོས་གསུངས་དོན། My husband is a doctor, he was still working at the time. ངའི་བཟའ་ཟླ་སྨན་པ་ཞིག་ཡིན་པས་ཁོ་རང་ཉིན་ལྟར་ལས་ཀ་ལ་བསྐྱོད་དུས་ང་རང་ཁེར་རྐྱང་ནང་དུ་ལུས་ནས་ལས་ཀ་གང་ཡང་མེད་པས་ཉོབ་སྣང་ཡོང་གི་འདུག་ཀྲུའུ་ལགས་ཁོང་སློབ་སྤྱི་ལས་རྒས་ཡོལ་ཞུས་ནས Melbourne ལ་སླེབས་སྐབས་ཁོང་མོར་ལོ་མང་རིང་སློབ་སྤྱིའི་ཉམས་མྱོང་ཡོད་ཀྱང་དེ་བེད་སྤྱོད་མི་ཐུབ་པས་ཅི་བྱ་འདི་བྱེད་མེད་པར་གྱུར་བ་རེད། ཁོང་མོས་འགྲེལ་བརྗོད་གནང་བར།
ང་རང་མི་ཚེ་ཧྲིལ་པོ་ཤེས་ཡོན་སློབ་སྟོན་པའི་ཆེད་ལས་ལ་ཞུགས་ནས་སློབ་ཁྲིད་བྱེད་མྱོང་ཡོད་ཀྱང་གློ་བུར་དུ་ང་རང་ལ་སློབ་ཁྲིད་བྱེད་སའི་སློབ་ཕྲུག་གཅིག་ཀྱང་མེད་པ་ཆགས་དུས་སེམས་ལ་ཚོར་བ་སྐྱོ་པོ་ཞིག་ཡོང་གི་འདུག་ལས་ཀ་གཅིག་ཀྱང་མི་བྱེད་པར་དུས་ཚོད་སྐྱེལ་ནས་སྡོད་པ་དེ་འཕྲོ་བརླག་མཐོང་གི་འདུག། བྱས་ཙང་ངས་ཉིན་ལྟར་ལོ་ན་རྒས་ཀྱང་མི་ཚེ་ལྷག་མ་དེ་བདེ་སྐྱིད་ངང་སྐྱེལ་ཐུབ་ཐབས་ལ་བསམ་བློ་བཏང་གི་ཡོད་ལ། མུ་མཐུད་ལས་ཀའི་གོ་སྐབས་ཀྱང་འཚོལ་བ་ཡིན། ཕྱི་ལོ་ཉིས་སྟོང་བཅུ་ལོར་ཀྲའོ་ལགས་ལ་རང་ཉིད་ཀྱི་ཤེས་ཚད་དང་རན་པའི་ལས་ཀའི་གོ་སྐབས་བཟང་པོ་ཞིག་ཐོབ་པ་རེད། མོ་ནཱས་གཙུག་ལག་སློབ་གཉེར་ཁང་གི་དཔྱད་ཞིབ་ལས་འཆར་ཆེད་རྒྱ་སྐད་ཤེས་མཁན་ལོ་ན་རྒན་པའི་མི་འགའ་ཤས་དེར་མཉམ་ཞུགས་བྱེད་པའི་གོ་སྐབས་གནང་ནས། མི་རྒན་པ་དེ་དག་དང།

འོན་ཀྱང་ང་ཚོར་རག་པའི་གནས་ཐོ་ལ་གཞིགས་ན། སློབ་གྲྭའི་ནང་སྐད་རིགས་གསར་པ་སྦྱོང་མཁན་ཉུང་དུ་འགྲོ་བཞིན་ཡོད་པ་ཐོན་དུས་ང་ཚོའི་སེམས་ནང། རང་ཉིད་ཀྱི་སྤྱི་ཚོགས་ནང་ཡོད་བཞིན་པའི་སྐད་རིགས་ཀྱི་མཐུན་རྫས་རྣམས་བེད་སྤྱོད་བྱེད་ཐུབ་ན་བསམ་པའི་བློ་ཤེས་གསར་པ་ཞིག་རྙེད་པ་རེད། ལས་གཞི་དེའི་བརྒྱུད་སྐད་རིགས་གསར་པ་སྦྱོང་མཁན་གྱི་སློབ་ཕྲུག་ཡིན་པ་གང་ཞིག་ལ་སྐད་ཡིག་དེར་ཉིན་ལྟར་འབྲེལ་བ་མེད་མཁན་རྣམས་ལ་ཐུགས་ཕན་སོས་ཀྱི་ཡོད། ཡང་ཧུའང་ལགས་ཀྱིས་གསུངས་དོན། ལས་གཞི་དེའི་དམིགས་ཡུལ་གཙོ་བོ་ནི་སྐད་རིགས་གསར་པ་སྦྱོང་མཁན་རྣམས་ལ་སྐད་དེ་རྒྱག་མཁན་གྱི་མི་རྣམས་དང་བཀའ་མོལ་གནང་ནས་དངོས་སུ་སྦྱོང་བརྡར་སྤྲོད་རྒྱུ་དེ་རེད། དེའི་བརྒྱུད་སློབ་ཕྲུག་རྣམས་ལ་རང་སྐད་སྨྲ་མཁན་དང་བཀའ་མོལ་གནང་དུས་གདེང་ཚོད་ཆེ་རུ་ཕྱིན་པ་མངོན་སུམ་རེད། ཨོས་ཏྲེ་ལི་ཡའི་ཁྱིམ་ཚང་ཁག་ནང་ཨིན་སྐད་ཕུད་པའི་མི་མང་ཤོས་ཀྱིས་རྒྱ་སྐད་བེད་སྤྱོད་བྱེད་བཞིན་ཡོད། དེ་བཞིན་འཛམ་གླིང་སྤྱི་ཡོངས་སུ་རྒྱ་སྐད་ནི་བེད་སྤྱོད་མང་ཤོས་ཅན་གྱི་སྐད་རིགས་ཤིག་ཆགས་ཡོད། འོན་ཀྱང། མཁས་པའི་དཔྱད་ཞིབ་ལ་གཞིགས་ན། རྒྱ་སྐད་སྦྱོང་མཁན་འབྲིང་རིམ་སློབ་ཕྲུག་བརྒྱ་ཆ་ལྔ་ཙམ་གྱིས་མ་གཏོགས་མུ་མཐུད་མཐོ་རིམ་སློབ་གྲྭ་བར་རྒྱ་སྐད་སྦྱོང་གི་མེད་པ་ཐོན་ཡོད་འདུག Zhou ལགས་ཀྱིས་ཐེངས་གཅིག་སློབ་ཕྲུག་ཞིག་ལ་རྒྱ་སྐད་ཀྱི་ཐོག་ནས་བཀའ་མོལ་གནང་བར་ཐབས་ཤེས་བྱེད་པའི་སྐོར་མྱོང་བ་འགྲེལ་བརྗོད་གནང་བར། So I asked her what kind of ངས་བུ་མོ་གཅིག་ལ་རྩེད་རིགས་ཀྱི་བྱེད་སྒོ་གང་ལ་དབྱིངས་ཡོད་མེད་དྲིས་པ་ཡིན། ཁོང་མོས་དྲི་བ་དེའི་ནང་དོན་ཤེས་ཀྱང་རྒྱ་སྐད་ཐོག་ནས་ལན་འདེབས་མ་ཤེས་པར་མཐར་རྐང་འཁོར་གཏོང་སྟངས་ཀྱི་ལག་བརྡ་བྱས་བྱུང། ངས་རྐང་འཁོར་ཞིག་རི་མོ་བྲིས་པས་ཁོང་མོས་དབྱིན་སྐད་ནང་རེད་རེད་ཅེས་དགའ་ཚོར་ཆེན་པོའི་ངང་ནས་ང་ལ་འཐམས་བྱུང། སྐད་ཡིག་དཔྱད་ཞིབ་ཀྱི་གྲུབ་འབྲས་ཞིབ་ཕྲ་དེ་བུ་རམ་པ་ཧོང་ལགས་དང་ཟུང་འབྲེལ་ཐོག་རྩོམ་སྒྲིག་བྱས་པའི་དེབ། སྐད་རིགས་གཉིས་པ་སློབ་གཉེར་བྱེད་སྟངས་སྐོར་བསམ་བློ་གཏོང་སྐྱོར་བྱེད་པ་ཞེས་པའི་ནང་ཕྱོགས་བསྒྲིགས་བྱས་ཡོད། ཁོང་མོས་ལས་གཞི་དེའི་བརྒྱུད་མི་རབས་རྒན་པ་རྣམས་དང་མི་རབས་གཞོན་པ་གཉིས་ཀ་ལ་ཁྱད་མེད་ཀྱི་ཕན་ཡོན་ཡོད་ཅེས་ཁོང་མོས་གསུངས་དོན། ང་ཚོས་ཤེས་རྟོགས་བྱུང་བར། ལས་གཞི་དེའི་བརྒྱུད་ལོ་ན་རྒན་པ་རྣམས་ལའང་ཕན་ནུས་ཆེན་པོ་འདུག་དཔེར་ན། ལོ་ན་གཞོན་པ་རྣམས་དང་འབྲེལ་བ་བྱེད་དུས་ཁོང་ཚོར་སེམས་ཁམས་དྭངས་བ་དང་བདེ་སྐྱིད་ཐོབ་ཀྱི་ཡོད་འདུག་དམིགས་བསལ་གྱིས་རྒྱ་རིགས་གཞིས་སྤོ་བ་རྒན་པ་རྣམས་ལ་ལས་གཞི་དེའི་བརྒྱུད་ཕན་ཐོགས་ཆེན་པོ་བྱུང་ཡོད་པ་ཚོར་འདུག

SBS བོད་སྐད་ཀྱི་ལེ་ཚན་ལ་གསན་པར་བཀའ་དྲིན་ཆེ། SBS ཀྱིས་ཨོ་སི་ཀྲི་ལི་ཡའི་ནང་མི་རིགས་དང་སྐད་རིགས་སྣ་འཛོམས་ཡོད་པར་དགའ་སྟོན་ཞུ་ཆེད་འདི་ལོའི་ཟླ་བ་བཅུ་པའི་ཚེས་བཅོ་ལྔ་ནས་ཟླ་བ་བཅུ་གཅིག་པའི་ཚེས་བཅོ་བརྒྱད་བར་རྒྱལ་ཡོངས་སྐད་ཡིག་འགྲན་བསྡུར་གོ་སྒྲིག་ཞུས་ཡོད། སྔར་དང་མི་འདྲ་བར་འདི་ལོའི་འགྲན་བསྡུར་ནང་མི་ཆེ་འབྲིང་ཆུང་གསུམ་མཉམ་ཞུགས་ཆོག་པ་བཟོས་ཡོད་པས་ལྷན་རྒྱས་ཀྱིས་རྒྱབ་སྐྱོར་གང་མང་ཐོག་མཉམ་ཞུགས་གནང་རོགས། སྐད་ཡིག་འགྲན་བསྡུར་དེའི་སྐོར་གནས་ཚུལ་རྒྱས་པའི་ཆེད་དྲ་ཚིགས། sbs.com.au/nlc-18། ཐོག་བསྐྱོད་རོགས་གནང། SBS Tibetan།